དེ་ཡང Australian Council of Trade Unions སྟེ་ཨོ་སི་ཀྲི་ལི་ཡའི་བཟོ་བའི་སྐྱིད་སྡུག་ལ་གཞིགས་ན་ཨོ་སི་ཀྲི་ལི་ཡའི་ལས་མི་རྣམས་ལས་གནས་སུ་ལས་ཀའི་གནས་སྟངས་དང་ཁོར་ཡུག་ཡག་པོ་མེད་པར་བརྟེན་ཕྱི་ལུས་དང་ནང་སེམས་གཉིས་ཀ་ལ་ཕོག་ཐུག་ཚད་ལས་འདས་པ་འགྲོ་བཞིན་ཡོད་འདུག Beth Celestino དང Dale Mills ལགས་ཁོང་གཉིས་ལོ་ཉི་ཤུ་ལྷག་དངུལ་རྩིས་དང་འབྲེལ་བའི་ཕྱག་ལས་གནང་ཡོད་པ་དང། ལས་གནས་ཀྱི་ཁོར་ཡུག་ཞན་པར་བརྟེན་རྣམ་པ་གཉིས་རྒན་གསོ་སྔ་པོ་ཞུ་དགོས་པ་བྱུང་ཡོད་འདུག་དེ་ཡང། Dale Mills ལགས་ཀྱིས་ལས་ཀའི་གནོན་ཤུགས་ཚད་ལས་འདས་པ་བྱུང་ཡོད་ཚུལ་སྐོར་ཁོང་གིས་གསུངས་དོན། ལས་ཀའི་གནོན་ཤུགས་ཧ་ཅང་ཆེན་པོ་ཡོད་ཀྱང་དེ་སྡུག་རུས་མ་བྱེད་ཀ་མེད་ཡིན་དུས་ང་རང་ངོ་མ་ཐེངས་མང་པོ་ལྐོག་ལ་འགྲོ་ནས་ངུ་མྱོང་ཡང་ཡོད། ཡང་དེ་བཞིན་ཕི་ལི་ཕིན་ནས་ཡིན་པའི་གཞིས་སྤོ་བ Beth Celestino ལགས་ལ་མཚོན་ན་ཡང་ཁོང་མོར་ལས་ཀའི་གནོན་ཤུགས་ཀྱི་རྐྱེན་གཟུགས་པོའི་འཕྲོད་བསྟེན་ཡང་ཉམས་རྒུད་སོང་ཡོད་འདུག་པས་ཁོང་མོས་གསུངས་དོན།

ངས་གནས་སྟངས་དེ་འདྲའི་འོག་ལས་ཀ་མུ་མཐུད་བྱེད་པར་དགེ་མཚན་གང་ཡང་མཐོང་མ་བྱུང། ཨོ་སི་ཀྲི་ལི་ཡའི་བཟོ་བའི་སྐྱིད་སྡུག་གིས་ལས་མི་ཁྱོན་བསྡོམས་སྟོང་ཕྲག་ཉི་ཤུ་རྩ་ལྔ་ཙམ་ལ་བཅར་འདྲི་གནང་ནས་རྟོག་ཞིབ་ཞིག་གནང་པ་ལས་གནས་ཚུལ་ཐོན་པར་ལྟར་ན། ལན་འདེབས་གནང་མཁན་ལས་མི་བརྒྱ་ཆ་བདུན་ཅུ་དོན་དགུ་ཙམ་གྱིས་ཁོང་ཚོར་ལས་གནས་སུ་བརྡབ་སྐྱོན་བྱུང་ཡོད་པ་དང། ཡང་ལས་མི་བརྒྱ་ཆ་དྲུག་ཅུ་རེ་གཅིག་ཙམ་གྱིས། ཁོང་ཚོའི་ལས་གནས་སུ་འཛིན་སྐྱོང་གི་སྟངས་འཛིན་ཡག་པོ་མེད་པར་བརྟེན་སེམས་ཁམས་ལ་ཕོག་ཐུག་བྱུང་ཡོད་ཚུལ་འགྲེལ་བརྗོད་གནང་ཡོད་འདུག་དེ་ཡང་སྨན་ཞབས Erin Francis ལགས་ཀྱིས་ཁོང་མོའི་ཉམས་མྱོང་བཤད་ནས་གསུངས་དོན། Mental health is both a rewarding and challenging སྨན་ཞབས་ཚོར environment. སེམས་ཁམས་མི་བདེ་བའི་ནད་པ་དང་ལས་ཀ་བྱེད་རྒྱུ་དེ་སྤྱིར་ཉམས་མྱོང་བཟང་པོ་ཞིག་ཡིན་ཀྱང་དེ་སྐབས་རེ་ཧ་ཅང་དཀའ་མོ་ཡོད་རེད། ང་རང་ལ་མཚོན་ན་ལས་ཀར་དྲག་སྤྱོད་ཐེངས་གཉིས་ཙམ་མྱོང་བྱུང། ང་དང་འདྲ་བའི་སྨན་ཞབས་ཚང་མ་ལ་ལས་གནས་ལ་དྲག་སྤྱོད་བྱུང་བའི་ཉེན་ཁ་ཆེན་པོ་ཡོད། དེ་ཡང་ཨོ་སི་ཀྲི་ལི་ཡའི་བཟོ་བའི་སྐྱིད་སྡུག་གི་དྲུང་ཆེའི་ལས་རོགས Liam O'Brien ལགས་ཀྱིས་ཨོ་སི་ཀྲི་ལི་ཡའི་ནང་ལོ་ལྟར་མི་བརྒྱད་ཅུ་ཙམ་ཞིག་ལས་གནས་སུ་བརྡབ་སྐྱོན་གྱི་གནས་ཚུལ་འཕྲད་ནས་སྲོག་ཤོར་ཡོད་ཅེས་ཁོང་གིས་གསུངས་དོན།

དེར་བརྟེན་ཨོ་སྟྲེ་ལི་ཡའི་བཟོ་བའི་སྐྱིད་སྡུག་གིས་ཚོང་ལས་དང་ལས་ཁུངས་ཁག་ལ་ལས་མིའི་བདེ་འཇགས་ལ་དོ་ཁུར་སྣོན་མ་གནང་དགོས་པར་བཀའ་རྒྱ་ནན་པོ་གནང་བཞིན་ཡོད་འདུག་དེ་ཡང་ཨོ་སྟྲེ་ལི་ཡའི་ལས་མིའི་བདེ་སྲུང་གི་ཁྲིམས་འབྲེལ་ལྷན་ཚོགས་དེ་ཕྱི་ལོ་ཉིས་སྟོང་བརྒྱད་ལོར་འགོ་བཙུགས་ཡོད་པ་དེས་ཚོང་ལས་ཁག་དང་སྒྲིག་འཛུགས་གཞན་རྣམས་ཀྱི་བྱེད་སྒོ་ཁག་ཁྲིམས་ལུགས་དང་མཐུན་པའི་སྒོ་ནས་སྟངས་འཛིན་བྱེད་མིན་ཞིབ་འཇུག་དང་བསྐྱར་ཞིབ་གནང་གི་ཡོད་འདུག། ལྷན་ཚོགས་དེས་ཉེ་ཆར་བསྐྱར་ཞིབ་གནང་བའི་བརྒྱུད་ཁོང་ཚོས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་བར་ལས་མི་རྣམས་ལ་ལས་གནས་ཐོག་བརྡབ་སྐྱོན་ཡོང་དགོས་པའི་རྒྱུ་མཚན་དང། དེ་ལྟར་འགོག་ཐབས་སུ་ཞིབ་འཇུག་ཞིབ་ཚགས་མོ་བྱེད་འཆར་ཡོད་ཅེས་ཁོང་ཚོའི་དྲ་ཚིགས་སྟེང་འཁོད་ཡོད་འདུག་ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། tell us what you think like us on facebook or follow us on twitter